གཟུགས་ཅན་དབང་པོ་བདུན། ཡིད་ཀྱི་དབང་པོ། ཚོར་བ་རྣམས་ལས་ཡིད་མི་བདེ་བ་ཕུད་པའི་ལྷག་མ་བཞི་ཀ་ཤ་འཁོར། བདེ་བ་སྡུག་བསྔལ་གཉིས། རེད་པས། དེ་ནས། ཡིད་བདེ། བཏང་སྙོམས་འུར་སྒྲ་ཇི་བཞིན་སྐྱེ། ཨ་ནི། དེ་ལ། རྣམ་སྨིན་ཡིན་པ་དང་མ་ཡིན་པ་གཉིས་ཡོད།

དེ་ནི་དེ་ག་ནང་གི་བདེ་བ། ཡིད་བདེ། བཏང་སྙོམས་ཀྱི་ནི། དེ་ཚོ་ལ། རྣམ་སྨིན་ཡིན་པ་ཡང་ཡོད། རྣམ་སྨིན་མ་ཡིན་པ་ཡང་ཡོད་རེད། འོ་ཐུགས་རྗེ་ནི། བཅུ་གཉིས་གཉིས་ཟེར་ཐུགས་རྗེ། ཐ་མ་བརྒྱད་དང་ཡིད་མི་བདེ། ཐ་མ་བརྒྱད་དང་ཡིད་མི་བདེ། འོ་དེ་དེ། དེ་ཅི་དེ་ནི། ཁ་ཧྲུལ་ར། ད་དུས་བརྒྱད་ཟེར་བ། དད་སོགས་དབང་པོ་ལྔ།

ཡིད་མི་བདེ་དེ་ལ་མཐའ་གཅིག་ཏུ་དགེ་བ་དང་མི་དགེ་བ་གང་རུང་ཡིན་པའི་ཕྱིར་རོ། ཡིད་མི་བདེ་ལ་དགེ་མི་དགེ་མ་གཏོགས་ཡིད་མི་བདེ་ལ་ལུང་མ་བསྟན་ཡོད་མ་རེད། ལུང་མ་བསྟན་མེད་ཙང་རྣམ་སྨིན་འོང་ས་ཡོད་མ་རེད་རྣམ་སྨིན་ཡིན་ན་ལུང་མ་བསྟན་ཡིན་པའི་ཕྱིར་རོ། མ་གཏོགས་ཟེར་ན་ཕ་མ་དག་སྐྱེས་དགོས་རེད་ད། ཐ་མ་བརྒྱད་དང་ཡིད་མི་བདེ་མ་གཏོགས།